གཏམ་བཤད་ཀྱི་ལེ་ཚན་འདི་ཞོགས་པ་གསན་གྱི་ཡོད་པ་ཡིན་ན་རྣམ་པ་ཚོ་ཚང་མ་ལོ་ལ་ཞོགས་པ་བདེ་ལེགས་ཉིན་གུང་དུ་ཕྱིན་གསན་གྱི་ཡོད་ན་ཉིན་གུང་བདེ་ལེགས་ཕྱི་དྲོ་དགོང་དྲོ་དུ་གསན་གྱི་ཡོད་ན་རྣམ་པ་ཚོ་ཚང་མ་ལོ་ལ་དགོང་དྲོ་བདེ་ལེགས་ལབ་ནས་ཞུ་ཡི་ཡིན་ད་དེ་རིང་གི་ལེ་ཚན་འདི་ངེད་ཀྱི Podcast ལེ་ཚན་འདི་གསུམ་པ་ཆགས་འགྲོ་གི་ཡོད་དེ་རིང་གི་བརྗོད་གཞི་འདི་གི་ནང་ལོགས་ལ་འདི་དངོས་གནས་ང་ལ་དེ་འདྲའི་ཡི་གེ་མང་པོ་སླེབས་སོང་གཅིག་ཁྱོད་རང་གི་སྐད་ཆ་བཤད་སྟངས་དང་གང་ཅིའི་ཐོག་ལ་གཅིག

དེ་འདྲའི་མང་པོ་ཅིག་སླེབས་སོང་ཡིན་ནའི་ལས་ད་འདི་ལ་གལ་ཆེ་ཤོས་དེ་སྦྱོང་བརྡར་དེ་གལ་ཆེན་པོ་རེད། སོང་ཙང་སྦྱོང་བརྡར་བྱེད་དུས་སྐབས་དེ་ལ་ག་འདྲས་ག་འདྲས་བྱེད་དགོས་རེད་ཁོར་ཡུག་ག་འདྲས་བསྐྲུན་དགོས་རེད་དེའི་སྒང་ལ་ངས་དམིགས་བསལ་གྱི་དེ་རིང་གི་བརྗོད་གཞི་དེ་བཤད་དགོས་བསམ་སོང། ལགས་སོ་ཨ་ནི་འགོ་བཙུགས་པ་ཡིན་ན་སྡེ་ཚན་དང་པོ་དེ་ལ། ད་ང་རང་ཚོ་གི་ག་བ་ལ་བསྡད་ཀྱི་ཡོད་པ་ཡིན་ནའི་འདི་ཁོར་ཡུག་དེ་གལ་ཆེ་ཤོས་རེད་ཁོར་ཡུག་ལབ་པ་ཡིན་ན་ང་ཚོ་གི environment ལབ་ཡོད་རེད་བ་ཁྱོད་རང་གི་གྲོགས་པོ་གྲོགས་མོ། ཨ་ནི་ནང་སོ་སོའི་ཕ་མ། སྤུན་མཆེད། ག་པར་ཡིན་ན་དང་པོ་ཁྱོད་རང་ཚོ་གི་གཅིག་གི་གཏམ་བཤད་འདི་ད་ད་ད་སྐད་ཡིག་ད་ག་རེ་ཡིན་ནའི་ཡིན་ཆོག་པ་རེད་བ་བོད་ཀྱི་སྐད་ཡིག་ཡིན་ནའི་རེད་ཨིན་ཇིའི་སྐད་ཡིག་ཡིན་ནའི་རེད་ཁྱོད་རང་ག་སྐད་ཡིག་ག་རེའི་སྒང་ལ་ཡར་རྒྱས་བཏང་གི་འདུག་དེ་རང་སྐད་ཆའི་ཐོག་ནས་བཤད་པ་ཡིན་ན་དཔེ་ན་ཆ་བཞག་པ་ན་ཁྱོད་རང་བོད་སྐད་ཀྱི་ཐོག་ནས་གཅིག་གི་གཏམ་བཤད་ད་སྐད་ཆ་བཤད་དེ་གོང་འཕེལ་ཡར་རྒྱས་བཏང་གི་ཡོད་པ་ཡིན་ན་ནང་ནང་ལོགས་ལ་ནང་ནས་འགོ་འཛུགས་ཡ་ད་ཁྱོད་རང། ནང་ནང་ལོགས་ནས་ཅིག་ཁྱོད་རང་གི་ཕ་མའི་མཉམ་དུ་སྐད་ཆ་བཤད་པ་ཡིན་ནའི་རེད། ཁྱོད་རང་གི་གྲོགས་པོ་གྲོགས་མོ་མཉམ་དུ་སྐད་ཆ་བཤད་པ་ཡིན་ནའི་རེད། ཁྱོད་རང་འཆམ་པོ་སུ་མཉམ་དུ་སྐད་ཆ་བཤད་པ་ཡིན་ནའི་རེད། ཅིག་གིས་བོད་སྐད་གང་ཐུབ་ཐུབ་གང་གཙང་མ་འདུག་རྒྱག་ཡ་གི་འབད་བརྩོན། འདི་བྱས་པ་ཡིན་ན་འདི་ནས་སྦྱོང་བརྡར་གང་ལ་གང་འཚམ་ཅིག་རག་འགྲོ་གི་རེད་བསམ་གྱི་འདུག་ངས་ཁོར་ཡུག་འདི་ངས་གལ་ཆེན་པོ་ཞེ་པོ་རེད་སོང་ཙང་དང་པོ་དེ་ཁོར་ཡུག་བྱས་ཨ་གཉིས་པ་དེ་ལ། ད་ཁྱོད་རང་སྐད་ཆ་བཤད་ཡ་སྦྱངས་བསྡད་དུས་སྐབས་སུ་ལ་གལ་ཆེ་ཤོས་ཅིག་ཉན་ཡ་འདི་གལ་ཆེན་པོ་དཔེ་རེད་ད་མི་གཞན་པ་འདི་གི་སྐད་ཆ་ག་འདྲས་བཤད་གི་འདུག་མི་གཞན་པ་འདི་གི་སྐད་ཆ་བཤད་དུས་སྐབས་སུ་ལ་སྒྲ་གདངས་ག་འདྲས་འདུག་ཚིག་ག་རེ་བེད་སྤྱོད་བྱེད་གི་འདུག་དྲི་བ་ག་རེ་བཀོད་སོང་ལབ་དང་པོ་ཡག་པོ་བྱས་ནས་ཉན་ཨ་འདི་ནས་མར་སོ་སོའི་གི་བང་རིམ་བྱས་ནས་ལན་རྒྱག་ཡ་ཡོད་རེད་བ་འོ་འདི་ཉན་ཡ་འདི་གལ་ཆེ་ཤོས་ཅིག་ཆགས་གི་འདུག་ད།

ཨིན་སྐད་ཐོག་ཞུ་བ་ན Record བྱས། དེང་སང་ཚང་མའི་ལག་པ་ལ་ལག་ཐོག་ཁ་པར་ཡོད་དུས་སྐབས་སུ་ལ། བསྐོར་ནས་བསྐོར་ནས་ཉན་རེད་བ་སོ་སོའི་སྐད་ཆ་བཤད་དགོས་བྱུང་ར་ཐེངས་མ་གཅིག་ཉན་གཉིས་ཉན་གསུམ་ཉན་བཞི་ཉན། དེ་འདྲའི་བསྐོར་ནས་བསྐོར་ནས་ཉན་དུས་སྐབས་སུ་ལ་སོ་སོ་སོ་གི་ནོར་འཁྲུལ་ག་རེ་བཟོས་འདུག་ཚིག། བེད་སྤྱོད་བྱེད་སྟངས་རེད་ཨ་ནི་སྐད་ཆ་བཤད་དུས་སྐབས་སུ་ངའི་སྐད་ཆ་བཤད་ཨེ་བཤད་སྟངས་དེ་གི་ཚིག་དེ་མགྱོགས་པོ་བེད་སྤྱོད་བྱེད་ཀྱི་འདུག་ག་ལེ་ག་ལེ་ཅིག་བྱེད་ཀྱི་འདུག་འདི་ཚང་མ་ལ་དོ་སྣང་བྱེད་ཡ་དེ་ངས་གལ་ཆེན་པོ་རེད་བསམ་གྱི་འདུག་རོ།

ཁྱོད་རང་སྐད་ཡིག་ག་རེའི་ཐོག་ལ་གཏམ་བཤད་ཀྱི་ཡར་རྒྱས་བཏང་ཡིན། ཨིན་ཇི་གི་སྐད་ཡིག་ཐོག་ལ་ཡར་རྒྱས་བཏང་ཡིན་ལབ་པ་ཡིན་ན་ཨིན་ཇི་གི་ལྟད་མོ། ཨིན་ཇི་གི་གཞས། ཨ་ནི་ཨིན་ཇི་གི་དེབ། ཨིན་ཇི་གི་ཚགས་ཤོག་དེ་འདྲའི་ཀློག་ཡ་དེ་ངས་གལ་ཆེན་པོ་དཔེ་རེད་བསམ་གྱི་འདུག་ད་ག་ནང་བཞིན་གྱི་ཁྱོད་རང་བོད་པའི་གི་སྐད་ཡིག་བོད་པའི་གི་གཏམ་བཤད་སྒང་ལ་ཁྱོད་རང་ཡར་རྒྱས་བཏང་གི་ཡིན་བསམ་པ་ཡིན་ན། གཅིག་གི། བོད་ཡིག་གི་ལྟད་མོ་དེ་འདྲའི་བོད་ཡིག་ལྟད་མོ་དེ་འདྲའི་ཨ་ད་ག་ནང་བཞིན་གྱི་བོད་གཞས། ཉན་ཡ་དང་ཨ་ནི་བོད་ཀྱི་ཚགས་ཤོག་ཀློག་ཡ་དང་དེ་ནང་བཞིན་གྱི་ཨ་ནི་གཅིག་གི་དེང་སང་སྒྲུང་དེབ་དེ་འདྲའི་བོད་ཡིག་གི་སྒྲུང་དེབ་ཀློག་ཡ་དང་དེ་འདྲའི་རིགས་དེ་མང་པོ་དེ་གང་ཙམ་གྱི་མང་ང་ཀློག་པ་ཡིན་ན་དེ་ཙམ་གྱི་ཁྱོད་རང་འདི་ནས་ཚིག་གསར་བ་མང་པོ་ཤེས་ཀྱི་རེད་ཨ་ནི་མཉམ་དུ་ཨ་ནི་ངེད་ཀྱི་འདི་གི་ནང་ལོགས་ནས་གལ་ཆེ་ཤོས་ཅིག་གཞས་དེ་མཐོང་འདུག་རེད་བ་ང་རང་ཚོ་ཚང་མ་གཞས་ལ་དགའ་བོ་ཡོད་རེད་ཨ་ནི་གཞས་ལ་དགའ་བོ་ཡོད་དུས་སྐབས་སུ་ང་ཚོས་གཞས་དེ་སྙན་པོ་འདྲ་པོ་ཞིག་མཐོང་བ་ཡིན་ན་ཅིག་འགོ་ནས་འགོ་ནས་བཏང་བསྡད་ཀྱི་ཡོད་རེད་བ་དཔེར་ན་ཆ་བཞག་བ་ཡིན་ན་ཨ་ནི

སྐད་ཆ་བཤད་དུས་སྐབས་སུ་ལག་པ་གི་ཕྱག་རྒྱ་བྱེད་སྟངས་དང་ཨ་ནི་མིག་ལྟ་སྟངས་དང་འདི་ཆ་ཚང་ཅིག་སྦྱོང་བརྡར་བྱས་ཏེ་ང་ཚོ་སོ་སོ་རང་གཅིག་པོ་བསྡད་ནས་ཨ་སྦྱོང་བརྡར་མང་པོ་བྱས་ཡོད་རེད་བ། ང་རང་གིས་ཉམས་མྱོང་ཅིག་བཤད་པ་ཡིན་ན་སྔོན་མ་ང་དུས་ཟིན་མཐོ་སློབ་སྐབས་སུ་ཐེངས་མ་དང་པོ་དུས་སྐད་ཆ་བཤད་དུས་སྐབས་སྡིངས་ཆ་ལ་དུས་ཡར་སླེབས་པ་དང་ད་སྔོན་གྲ་སྒྲིག་ངས་ཞེ་པོ་བྱས་ཡོད་རེད་ད་སྐད་ཆ་འདི་འདི་བཤད་ཀྱི་ཡིན་དོན་ཚན་དོན་ཚན་བཟོས་ཨ་གཅིག་གིས་མཇུག་བསྡོམས་དེ་འདྲས་བྱེད་ཀྱི་ཡིན་ཨ་ནི་ལག་པ་ཕྱག་རྒྱ་དེ་འདྲས་བྱེད་ཀྱི་ཚང་མ་གྲ་སྒྲིག་ཡོད་རེད་ད་ཐེངས་མ་དང་པོ་ཡིན་དུས་སྐབས་སུ་ལ་སྡིངས་ཆ་ལ་དུས་འབྱོར་བ་དང་ནག་འཐོམ་བྱས།

བདུན་ཅུ་ལྷག་ཅིག་བོད་སྐད་རང་རྒྱག་གི་འདུག་དངོས་གནས་ངེད་ཀྱི་ཧང་སངས་དཔེ་ཡག་པོ་རེད་བསམ་གྱི་འདུག་རེ་བ་ཡིན་ནའི་མུ་མཐུད་ནས་རྒྱག་རོགས་བྱེད་ལགས་ད་གཙོ་བོ་དེ་ང་ཚོའི་གི་བརྙན་ཐུང་བཟོ་དུས་སྐབས་སུ་ལ་ཁོ་རང་གི་བོད་སྐད་རྒྱག་གི་ཡོད་རེད་ཏེ་ཡིན་ནའི་ལགས་དཀྱིལ་མ་དཀྱིལ་མ་ལ་སྲེ་ལྷད་འདྲ་བོ་ཡོང་གི་ཡོད་རེད་ཨ་ནི་སྐད་དེ་ཨིན་ཇིའི་སྐད་དང་རྒྱ་གར་སྐད་དང་དེ་འདྲ་མང་པོ་ཅིག་འཛུལ་འགྲོ་གི་ཡོད་རེད་ཡིན་ནའི་རྣམ་པ་ཚོས་གི་ད་བརྙན་ཐུང་གཟིགས་མཁན་གྱི་ཁྱོད་རང་ཚོས་གི་ཅིག་ལས་འགན་གཙོ་བོ་དེ་ག་རེ་རེད་བསམ་གྱི་འདུག་ལ་ཁོ་རང་ཚོས་གི་རྐང་པ་མ་འཐེན་པ་བྱེད་རེ་བ་ཁོ་རང་ཚོས་ཅིག་སྐད་ཆ་ཅིག་གི་བྱེད་སྟངས་ཁོ་རང་ལ་གདམ་ག་བྱེད་གི་ཐོབ་ཐང་ཡོད་རེད་རང་དབང་ཡོད་རེད།

འོ་འདི་ད་ངས་དོན་ཚན་དྲུག་བྱིན་མ་ཚར་སོང། ཨ་ནི། འདི་རེད་གཙོ་བོ་འདི་ད་དོན་ཚན་འདི་ཚོ་ནང་ལོགས་ནས་རྣམ་པ་ཚོ་ཕན་ཐོགས་པ་ཡིན་ན་ཨ་ནི་འདི་སོ་སོ་དུས་རྒྱུན་སོ་སོའི་འཚོ་བའི་ནང་ལོགས་ལ་ལག་ལེན་བསྟར་བ་ཡིན་ན་དངོས་གནས་ཐུགས་ཕན་གསོ་གི་རེད་བསམ་གྱི་འདུག་ལགས་སོ་ཨ་ནི་དེ་རིང་གི། གཏམ་བཤད་ཀྱི་ལེ་ཚན། Podcast། འདི་དེ་མཚམས་བཞག་བྱས་ཨ་རྣམ་པ་ཚོ་ག་པར་བཞུགས་ཡོད་ནའི་ཐུགས་ཅག་བྱས་ནས་བཞུགས་རོགས་བྱེད། ཨ། ཚང་མ་ལོ་ལ་གཅིག་གི། འཕྲོད་བསྟེན་ལ་དོ་སྣང་བྱེད་རོགས་བྱེད་ལབ་ནས་ཞུ་ཡས་ཡིན་ཨ་མཐའ་མ་དེ་ལ་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཁྲི་ལོ་ནས་ཁྲི་ལོ་བར་བརྟན་ཐུབ་པ་དང་ཨ་ནི་བོད་ཀྱི་བདེན་མཐའ་མགྱོགས་ནས་མྱུར་དུ་གསལ་ཐུབ་པའི་ངེད་ཀྱི་བཀྲ་ཤིས་སྨོན་འདུན་ཞུ་གི་ཡོད་ཨ་ཚང་མ་ལོ་ལ་རྗེས་མའི་ལེ་ཚན་ལ་མཇལ་ཡོང་ཚང་མ་ལ་བཀྲ་ཤིས་བདེ་ལེགས་བོད་རྒྱལ་ལོ།